ཨ་རིའི་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་བོད་གངས་ཅན་པ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ད་འདས་པའི་ལོ་ངོ་མང་པོའི་རིང་བལ་ཡུལ་རྒྱལ་ས་ཀཏ་མན་གྲུ་དང་སྤོག་ར་ས་གནས་གཉིས་ཀྱི་བོད་ཕྲུག་ཁྱིམ་སྡེའི་སློབ་གྲྭའི་སློབ་ཟུར་ཚོགས་པས་བོད་ཁྱིམ་སློབ་གྲྭའི་སློབ་ཕྲུག་གུང་སེང་འགྲོ་ས་མེད་མཁན་ཚོ་ད་བལ་ཡུལ་ལ་གུང་སེང་ལེན་རྒྱུའི་ལས་འཆར་ཞིག་གཉེར་ཡོད་རེད། ད་ད་ལོ་ཡང་ཅིག་བོད་ཁྱིམ་སློབ་གྲྭའི། ཡན་ལག་སློབ་གྲྭ་བཞི་ཙམ་ནས་སློབ་ཕྲུག་གང་འཚམ་ཞིག་དུས་ཡུན་ཟླ་བ་གཅིག་ལྷག་ཙམ་གྱི་རིང་ལ་རྒྱལ་ས་ཀཏ་མན་གྲུ་དང་སྤོག་ར་གཉིས་ལ་དགུན་ཁའི་གུང་སེང། ལེན་གནང་ཡོད་རེད། ད་སློབ་ཕྲུག་ཚོ་བལ་ཡུལ་ལ་བསྐྱོད་པའི་སྐབས་སུ་ད་གནས་མཇལ་བསྐྱོད་ཡས་དེ་ག་ནང་བཞིན་ས་གནས་བོད་མིའི་གནས་སྟངས་ལ་རྒྱུས་ལོན་གནང་ཨེ། དེ་བཞིན་སྤྲོ་སྐྱིད་བཏང་ཡས་སོགས་ཀྱི་ལས་འཆར་མང་པོ་ཞིག་ལ་མཉམ་ཞུགས་གནང་ཡས་གོ་སྐབས་བྱུང་ཡོད་ས་རེད། ད་ད་རིང་གི་ལས་རིམ་འདིའི་ནང་ལ་རྒྱལ་ས་ཀར་མ་ཀྲུ། བོད་ཁྱིམ་སློབ་གྲྭའི་སློབ་ཟུར་ཚོགས་པའི་ཚོགས་གཙོ་བསྟན་འཛིན་བརྩོན་འགྲུས་ལགས་དང་སྤོག་ར་བོད་ཁྱིམ་སློབ་གྲྭའི་སློབ་ཟུར་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་གཉིས་གདན་ཞུ་བྱས་ནས། ད་ལོའི་གུང་གསེང་ལས་འཆར་དེ་ག་འདྲ་བྱུང་ཡོད་པ་དང་ད་ལས་འཆར་དེ་ཐོག་མར་ག་འདྲ་བྱས་ཏེ་འགོ་བཙུགས་ཡོད་པ་དེ་ག་ནང་བཞིན་ལས་འཆར་འདིའི་ཐོག་ནས་སློབ་ཕྲུག་ཚོ་ལ་ད་གལ་ཆེ་ཤོས་དེ་ཆགས་ཀྱི་ཡོད་དུས་ཙམ་པ་སློབ་ཕྲུག་ཚོ་ལ་ཉམས་མྱོང་དང་མཐོང་རྒྱ་ཐོས་རྒྱ་ག་འདྲ་བྱུང་ཡོད་པ་སོགས་ཀྱི་ཐད་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན། རྣམ་པ་གཉིས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་རྣམ་པ་གཉིས་ལ་བཀའ་འདྲི་མ་ཞུ་བའི་གོང་དེ་ལ་བོད་ཁྱིམ་སློབ་གྲྭའི་སློབ་ཕྲུག་ཚོ་བལ་ཡུལ་ལ་གུང་གསེང་འཁྲིད་ཡོང་མཁན་དེ་ག་ནང་བཞིན་ལས་འཆར་དེ་འགོ་བཙུགས་པ་ནས་མཇུག་མ་སྒྲིལ་བར་དུ་སློབ་ཕྲུག་ཚོ་ལ་ད་རོགས་རམ་གནང་མཁན་བོད་ཁྱིམ་སློབ་གྲྭའི་འཛིན་སྐྱོང་སྡེ་ཚན་གྱི་ལས་བྱེད་ཚེ་རིང་དོན་གྲུབ་ལགས་ཀྱིས་ད་འདི་ལོའི་ལས་འཆར་འདིའི་ཐོག་ནས་སློབ་ཕྲུག་ཚོ་ལ་མྱོང་ཚོར་དང་ཕན་ཐོགས་ག་འདྲ་བྱུང་ཡོད་པ་འགྲེལ་བརྗོད་གནང་བའི་སྒྲ་དེ་དང་པོ་གསན་གནང་དང་དེའི་རྗེས་ལ་རྣམ་པ་གཉིས་ལ་བཀའ་འདྲི་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན།
ད་ལྟ་བལ་ཡུལ་དང་སྤོག་ར་བོད་ཁྱིམ་སློབ་ཟུར་ཚོགས་པ་ནས་ད་བར་ལ་ཡ་ད་ལྟ Feel at Home ཞེས་པའི་གི་ལས་འཆར་ཅིག་ཨ་ནི་ཞུས་དང་ཞུ་མུས་རེད། ད་ལོ་མཚོན་པ་ཡིན་ན་སློབ་གྲྭ་ཁག་བཞི་ནས་སྤུ་གུ་གསུམ་གསུམ་གསུམ་བྱས་བྱས་ཁྱོན་བསྡོམས་སྤུ་གུ་བཅུ་གཉིས་ནི་ད་ལོ Feel at Home གི་ལས་འཆར་དེ་ལ་ཡ་མཉམ་ཞུགས་གནང་ཡས་ཀྱི་གོ་སྐབས་བྱུང་བ་རེད། མཉམ་ཞུགས་དེ་གནང་བའི་རིང་དེ་ལ། སྤོག་ར་གཞིས་ཆགས་དང་བལ་ཡུལ་གཉིས་ལ་ཡག་འདུག་སྐོར་བསྐྱོད་སྤེལ་བའི་རིང་དེ་ལ་ཨ་ནི་བལ་ཡུལ་གྱི་གཞིས་ཆགས་ཀྱི་གནས་སྟངས་ཡིན་ནའི་རེད། གཞིས་ཆགས་ཆགས་སྟངས་ཡིན་ནའི་རེད། བོད་མིའི་འཚོ་བ། སློབ་གྲྭ་དགོན་སྡེ་ཁག་ཨ་ནི་ད་ག་ནང་བཞིན་བཟོ་གྲྭ་ད་ལྟ་གདན་བཟོ་གྲྭ་དང་ཨ་ནི་སྤོག་ར་ལ་ཡག་ལག་ཤེས་བཟོ་གྲྭ་དུ་བ་ལོག VTC དེ་འདྲས་ལ་ཡག་སྐོར་བསྐྱོད་བྱས་ཙང་ཁོང་རྣམ་ཚོ་ལ་ཡག་གོ་རྟོགས་ཡག་པོ་ཅིག་བྱུང་སོང་བསམ་པའི་གི་ཚོར་སྣང་བྱུང་སོང། དེ་ལྟ་མ་ཚད་བལ་ཡུལ་བསྡད་པའི་རིང་འདི་ལ་ཡ་ནི་ད་གནས་མཇལ་ཞུ་ཡས་ཀྱི་གོ་སྐབས་བཟང་པོ་བྱུང་སོང་བསམ་པའི་གི་ཨ་ནི་འདུག་ཚོར་བ་ཅིག་བྱུང་སོང། ད་ག་ནང་བཞིན་སྤུ་གུ་སློབ་ཕྲུག་རྣམ་པ་ཚོ་གི་ད་ད་ལྟ་བར་དུ་གུང་སེང་ལ་འགྲོ་མ་མྱོང་བ་སོང་ཙང་ཨ་ནི་སྤུ་གུ་དེ་ཚོ་དཔེ་མི་སྲིད་གི་དགའ་མོས་དང་སྐྱིད་པོ། མཐོང་རྒྱ་ཡིན་ནའི་རེད་ཐོས་རྒྱ་ཡིན་ནའི་རེད་དཔེ་མི་སྲིད་ཀྱི། ཤུགས་ཆེན་པོ་ཐེབས་སོང་བསམ་པས་ཀྱི། ང་རང་ངོས་ནས་ངོས་འཛིན་ཞུ་གི་ཡོད། བཀའ་འདྲི་ཞུ་ཡས་དེ་བརྩོན་འགྲུས་ལགས་ནས་འགོ་བཙུགས་བཞག་གི་ཡིན། བརྩོན་འགྲུས་ལགས་ད་ལྟ་ཅིག་ཚུལ་བརྩོན་འགྲུས་ལགས་ཀྱིས་གོང་ལ་འདི་གསུངས་རེད་ད་སློབ་ཕྲུག་ཚོ་ད་རིང་ད་ལོ་ཕ་ཡུལ་ལ་གུང་གསེང་ཕེབས་པའི་སྐབས་སུ་མཐོང་རྒྱ་ཐོས་རྒྱ་དང་གང་ལྟར། གོ་རྟོགས། ཧང་སང་བའི་ཡག་པོ་བྱུང་ཡོད་པའི་སྐོར་ལ་གཅིག་འགྲེལ་བཤད་བསྐྱོན་སོང། ཕ་ཡུལ་རྒྱལ་ས་ཀཱད་མ་འགྲུ་ནང་ལ། བོད་ཁྱིམ་སློབ་གྲྭའི་སློབ་ཕྲུག་ཚོ་ཉིན་གྲངས་ག་ཚོད་བསྡད་པ་རེད་པས་ཨ་ནི། རྒྱལ་ས་ཀཏ་མན་གྲུ་ནང་ལ་བསྡད་པའི་རིང་ལ་སློབ་ཕྲུག་ཚོ་གི་གཙོ་བོ་ག་རེ་བྱས་རེད་པས། དུས་ཚོད་ག་འདྲ་བྱས་ནས་སྐྱེལ་ཡོད་རེད། དང་པོ་དེ་ལ་ཀུན་བཟང་རིག་འཛིན་ལགས་གོ་སྐབས་འདི་རག་པ་འདི་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་ནི། འདི་དང་མཉམ་དུ་ལ་ད་ལྟ། སྤོག་ར་གི་རྒྱུན་ལས་བོད་ཁྱིམ་སློབ་ཟུར་ཚོགས་པའི་རྒྱུན་ལས་ཆ་ཚང་ལགས་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཆེ། ག་ཅི་ཡིན་ལབ་ན་ཁོ་རང་ཚོས་ཀྱིས་ད་ལྟ་རྒྱུན་ལས་འདི་ད་ང་ཚོས་འདུག་སའི་རྒྱུན་ལས་འདི་གོ་སྒྲིག་བྱེད་དུས་ཙམ་པ་ལ་ཁོ་རང་ཚོའི་ངོས་ནས་ལོ་ལྟར་རེ་གྲ་སྒྲིག་དཔེ་ཡག་པོ་གནང་གི་ཡོད་རེད་སྤྱི་བཏང་གིས་ཁོ་ཚོས་ཀྱི་ས་ཁུལ་ལ་དཔའ་བོས་ཀྱི་དཔལ་འབྱོར་གྱི་བསྡུ་རུབ་དེ་ཤུགས་ཆེན་པོ་ཞེ་དྲག་བྱེད་ཐུབ་ཀྱི་ཡོད་མ་རེད་འདི་སྒང་ལ་སྤོག་ར་ལ་ད་ཀྲི་སི་བྷི་སློབ་ཟུར་ཉུང་ཤས་ཡིན་པ་ཙམ་གྱིས་ལས་ཀ་བྱས་ལ་དཔེ་དཀའ་ངལ་ཡོད་རེད་བསམ་གྱི་འདུག་ཡིན་ནའི་དཀའ་ངལ་ལ་མ་འཛེམས་པ་བྱས་དེ་གའི་ལས་རྒྱུན་དེ་ལ་མུ་མཐུད་ནས་འདུག་རྒྱབ་སྐྱོར་བྱས་ཨ་ནི་ཁོ་རང་ཚོའི་ངོས་ནས་གང་དྲག་དྲག་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན། ཨ་ནི་ད་སྤོག་ར་ནང་ལོགས་ལ་བྱས་ཨ་ནི་སྤོག་ར་ནས་ཚུར་ཀཏ་མན་གྲུ་ལ་སླེབས་ནས་ང་ཚོས་ཀྱི་ཀཏ་མན་གྲུ་ནང་ལོགས་ལ་ཉི་མ་བཅོ་ལྔ་ཙམ་ཅིག་བསྡད་རེད་ད་ཁོ་རང་ཚོ་དང་པོ་ཀཏ་མན་གྲུ་ལ་འབྱོར་རེད་འདི་ཏ་རིག་བཅུ་བཞི་ཉི་མ་ལ་འབྱོར། འདི་དགོང་དག་དེ་ལ་ང་ཚོས་ཀྱིས་ད་ཕ་མ་དེ་ཚོ་ལ་ངོ་སྤྲོད་བྱས་ཕ་མ་ང་རང་ཚོའི་ངོས་ནས་ད་གྲ་སྒྲིག་བྱས་ནས་བཞག་ཡོད་རེད་པ། ཕ་མ་དེ་ཚོ་ལ་འབོད་སྐུལ་ཞུས་ནས་ཁོ་རང་ཚོ་ཕ་མ་རེ་རེ་ལ་རྩིས་བརྒྱབ། ཉི་མ་བཅོ་ལྔ་རིང་ལ་དེ་རེད་ལ་ངས་འདི་ཞུ་བའི་གམ་ནས། ཕ་ཡུལ་རྒྱལ་ས་ཀཏ་མན་གྲུ་ལ་བསྡད་རྒྱུན་རིང་ལ་ཀཏ་མན་གྲུ་ལ་ཉི་མ་བཅོ་ལྔ་ཙམ་ཅིག་བསྡད་པའི་སྐབས་སུ་སློབ་ཕྲུག་ཚོས་ཀྱི་གཙོ་བོ་བྱེད་སྒོ་ག་རེ་ར་བྱེད་ངེས་རེད་པས་ཁོ་ཚོ་དུས་ཚོད་ག་འདྲ་བྱས་ནས་སྐྱེལ་ཡོད་རེད་པས། ང་ཚོས་ཀྱི་མཛད་རིམ་འདྲ་བོ་ཅིག་བཟོས་བཞག་ཡོད་རེད། ཉི་མ་གཅིག་ད་ང་ཚོས་ཀྱི་སྟག་མོ་ལུས་སྦྱིན་དང་འདི་བྷག་ཏ་པུར་ལ་གནས་རྩ་ཆེན་ཡོད་རེད་ཨ་ནི་འདི་ནས་པ་ཊན་རྒྱལ་ས་ནང་ལོགས་ལ་ཡང་གནས་ཡོད་རེད་པ། ད་ཉི་མ་གཅིག་འདུག་སེ་ཁྲིད་ཨ་ནི་ཡང་ཉི་མ་གཅིག Rest བྱས་ཕ་མ་མཉམ་དུ་ལ་དུས་ཚོད་སྐྱེལ་རྒྱུའི་དུས་ཚོད་ཅིག་སྤྲད་ཨ་ནི་ཡང་འདི་གཞུག་གུ་ལ་ང་ཚོས་ཀྱི་ཡང་ལེ་ཤོད་གནས་རྩ་ཆེན་པོ་རེད་ཨ་ནི་འདི་ནས་མང། འཕགས་པ་ཤིང་ཀུན་བྱས། དེ་ནས་ཀླུ་གན་རྐྱལ་བྱས། ད་ཡང་ང་ཚོ་ཡི་འདི་འགྲོ་ཚར་བའི་རྗེས་ལ་ཡང་ངལ་གསོ་རྒྱག་བྱས། Shopping འགྲོ་ཡ་ལ་སོགས་པ། Movie ལྟ་ཡ་ལ་སོགས་པ། རྩེད་མོ་རྩེ་གར་འགྲོ་ཡ་ལ་སོགས་པ། ད་ཡང་ང་ཚོ་ལས་རྒྱུན་ང་རང་ཚོ་མཛད་རིམ་ཅིག་སྤེལ་བཞག་ཡོད་རེད་འདི་གཞིར་བཟུང་ལ་ཁོ་རང་ཚོ་ད་དུས་ཚོད་འདི་འདུག་སེ་འདྲ་ཅིག་སྐྱེལ་བསྡད་ཡོད་རེད། བཀྲ་ཤིས་ལགས་ད་ལྟ་སྤོག་ར་ནང་ལ་སློབ་ཕྲུག་ཚོ་དུས་ཡུན་ཉིན་གྲངས་ག་ཚོད་ཅིག་བསྡད་རེད་པས། སྤོག་ར་ལ་བསྡད་རྒྱུན་རིང་ལ་སློབ་ཕྲུག་ཚོ་གིས་དུས་ཚོད་མང་ཆེ་བ་འདྲ་ཅིག་ག་རེ་རག་ཅིག་གནང་ནས་བཞུགས་རེད་པས། དུས་ཚོད་ག་འདྲ་ཕྱིན་སྐྱེལ་རེད། སྤྱི་བཏང་ནས་དེ་ན་ང་ཚོས་ཀྱི་དེ་ལས་རིམ་དེ་ལོ་ཟླ་བ་གཅིག་གི་འདུག་རེད་དེ་ནི་ང་ཚོས་ཀྱི་དེ་ཉི་མ་བཅོ་ལྔ་ཅིག་སྤོག་ར་ལ་དེ་ཉི་མ་བཅོ་ལྔ་ཅིག་དེ་ད་དེ་ཀཏ་མན་ཌུ་ལ་ཕར་འདུག་འགྲོ་གི་ཡོདརེད་ད་ཡིན་ནས་ང་ཚོས་ཉི་མ་བཅོ་ལྔ་དེ་རིང་ལ་ང་ཚོས་བདུན་ཕྲག་གཉིས་འདུག་སྤོག་ར་བཞུགས་པའི་སྐབས་སུ་ལ་བདུན་ཕྲག་གཅིག་གྱི་དེ་ན་ང་ཚོས་བྱམས་པ་གླིང་གཞིས་ཆགས་ཀྱི་ཡོད་རེད། འདི་ཡིན་སྔོན་མ་ཐོག་མར་འདི་གློ་སྒྲིག་འཛུགས་ཀྱི་གཞིས་ཆགས་ཅིག་ཆགས་འགྲོ་གི་རེད། ཨ་ནི་ང་ཚོའི་གི་སྤྱི་བཏང་ནི་སྤུ་གུ་ཚོ་ལ་ལེན་གྱི་འདི་གཅིག་ཁོ་རང་གུང་སེང་གཅིག་པོ་མིན་པའི་གི་འདི་ང་ཚོའི་སློབ་སྦྱོང་དང་འབྲེལ་བ་འབྲེལ་བ་ཡོད་པའི་གི་འདི་འདྲའི་གི་འཆར་གཞི་ཅིག་བྱས་ནས་ང་ཚོས་ལེན་གྱི་ཡོདརེད་དེ་དེ་ནི་ངེད་ནས་དེ་འདྲ་སྤུ་གུ་ཚོ་ད་སྔོན་མ་ཏི་སི་བི་ནང་ལ་ལོ་མང་པོ་འདུག་ཕྱི་ལོགས་ལ་ཐོན་མ་མྱོང་བའི་རྐྱེན་གྱིས་དེ་ནི་ང་ཚོའི་གི་གཞིས་ཆགས་འདི་ཚོའི་གི། ཉམས་མྱོང་དང་དེ་ཚོ་མེད་པའི་རྐྱེན་དེ་དེ་ཐོག་མ་དེ་ང་ཚོ་དེ་བདུན་ཕྲག་གཅིག་བྱམས་པ་གླིང་གཞིས་ཆགས་དེའི་ནང་ལ་བཞག་གི་ཡོདརེད་དེའི་ནང་ལ་ཁོང་ཚོ་ལ་ད་རྩ་བའི་གི་དོན་དག་དེ་གློ་སྒྲིག་འཛུགས་ཀྱི་རྒན་གསོ་ཁང་ཅིག་ཡོདརེད་དེའི་ནང་ལ་དེ་ཚོའི་སྤུ་གུ་ཚོ་ལ་བོད་ཀྱི་ལོ་རྒྱུས་དང་དེ་ནས་དེ་ཚོའི་གི་གནས་སྟངས་ག་འདྲ་གཞིས་ཆགས་ཀྱི་གནས་སྟངས་ག་འདྲ་དེ་ཚོ་དེ་འདྲ་ཡོང་བའི་ཆེད་དུ་ང་ཚོས་བདུན་ཕྲག་གཅིག་བྱམས་པ་གླིང་ལ་འདུག་བསྡད་ཀྱི་ཡོད་རེད་དེ་ནས་དེའི་རྗེས་ལ་བདུན་ཕྲག་གཉིས་པ་དེ་ལ་དེ་ནས་ང་ཚོས་ཡར་སྤོག་ར་ལ་ཡང་གཅིག་བསྡད་ཀྱི་ཡོད་རེད་པུའི་སྤོག་ར་དེ་ག་རེ་ན་ང་ཚོ་ཡུལ་ལྗོངས་ལྟ Tourist གི Area གཅིག་ཆགས་འགྲོ་གི་ཡོད་རེད་དེ་ལ་དེ་ནས་ང་ཚོ་ཉིན་རེ་ཉིན་རེ་དེ་འདྲ་དཔེ་ཆ་ན་སྤུ་གུ་ཚོ་ལ་ཉི་མ་ཉི་མ་ལ་འདུག་མཛད་རིམ་ཅིག་བཟོས་རྗེས་ཉི་མ་དང་པོ་དེ་ཁོང་ཚོ

མང་པོ་ཅིག་འོ་དེ་འདྲ་ཅིག་བྱས་ཏེ་བདུན་ཕྲག་གཉིས་དེ་དེ་ནང་བཏང་གི་ཡོདརེད་དེ། དམ་བདུན་ཕྲག་དེ་གཉིས་ཚར་ནས་དེ་ཀཏ་མན་ཌུ་ལ་ཕར་བཏང་བཞག་གི་ཡོདརེད། ཉི་མ་བཅུ་བཞི་རྗེས་ལ།
གྲོང་ཁྱེར་སྤོག་རའི་ནང་འོ་ལ་གཟའ་འཁོར་གཉིས་ཙམ་ཅིག་བསྡད་པའི་རྗེས་ལ་ད་དེ་ནས་འདི་རྗེས་ལ་ད་སློབ་ཕྲུག་ཚོ་རྒྱལ་ས་ཀཏ་མན་ཌུ་ལ་ཕྱིན་པ་རེད། སྤོག་ར་ལ་བསྡད་རྒྱུན་རིང་ལ་སློབ་ཕྲུག་ཚོ་ལ་མྱོང་ཚོར་འདྲ་པོ་ཅིག་ག་འདྲ་བྱུང་སྟེ་སློབ་ཕྲུག་ཚོ་ལ་ཚོར་བ་ག་འདྲ་བྱུང་སྟེ་ཁོང་ཚོ་གི་འགྲེལ་བཤད་འདྲ་པོ་ཅིག་ག་རེ་རྒྱག་གི་འདུག་ཁོང་ཚོ་ག་རེ་གསུང་གི་འདུག་སྤོག་ར་གི་གུང་སེང་འདི་མཇུག་བསྒྲིལ་བའི་རྗེས་ལ། དེ་འདྲ་སྤུ་གུ་ཚོ་ལ་ད་སྙིང་རྗེ་མཐོང། དང་པོ་དེ་འདུག་ཤར་རྒྱག་ཏི་སི་བི་ནས་ད་གུང་སེང་འགྲོ་མ་མྱོང་བ་བྱས་ཏི་སི་བི་ལ་བསྒྱུར་མགོ་བསྡད་དེ་ཐོག་མ་དུ་རུ་ཧོབ་ཏེ་ཁར་དེ་བཞི་ཤ་སྤོག་ར་འདྲ་བོ་དེ་འདྲ་སླེབས་པའི་སྐབས་སུ་ལ་དེ་ནི་ཁོང་ཚོ་ལ་དགའ་ཚོར་ཞེ་དྲག་ཅིག་ལ་ཐོན། ནི་ཁོང་ཚོས་གི་ད་གང་མཚམས་སྐྱིད་པོ་འདུག་དེ་ནི་ནང་ལ་ཁ་ལག་ཞིམ་པོ་སྟེར་གི་འདུག་སོ་སོའི་ཕ་མ་དེ་ག་རེ་ད། ལ་གཅིག་པ་བྱམས་སྐྱོང་གནང་གི་འདུག་སོ་སོའི་གི་སྤུ་གུ་འདྲ་པོ་དེ་འདྲ་བྱམས་སྐྱོང་གནང་གི་འདུག་དེ་འདྲ་འདྲ་པོ་གི་ཁོང་ཚོས་བཤད་དམིགས་བསལ་གི་ཁོང་ཚོ་ལ་ད་སོ་སོའི་འཚོ་བ་གི་ད་གང་མཚམས་སྐྱིད་པོ་བྱུང་བའི་གི་གཅིག་དང་གཅིག་དང་ནི་ད་སློབ་སྦྱོང་དང་འབྲེལ་བ་གི་དེ་ཚོ་ལ་ཁོང་ཚོ་ཞུ་ཞུ་བཤད་བཤད་ག་བཤད་ཐུབ་ཡག་ཟེར་མི་འདུག་དེ་ཡིན་ནས་ཁོ་རང་ཚོ་དགའ་སྐྱིད་ཕྲ་བའི་གི་ད་ས་ཆ་དེ་ལ་སླེབས་ནས་དེ་ནི་ཕ་མ་ཚོ་གི་བྱམས་པོ་བྱེད་རྒྱུ་དང་དེ་ཚོའི་གི་ཚོར་བ་དེ་ཚོ་ཤུགས་ཆེན་པོ་ཅིག་བྱས་འདུག།
ཕ་མ་ཚོ་གི་བྱམས་པོ་གནང་རྒྱུ་ཟེར་ན་ཕ་མ་སུ་གསུང་གི་ཡོད་རེད།
ད་དེ་འདྲ་ང་ཚོས་དཔེ་ཆ་བཞག་ན་སྤོག་ར་ནང་ལ་ཡིན་ན་ཕ་ཡུལ་བྱམས་པ་གླིང་ལྟ་བུར་ན་ནང་མི་རེ་ལ་སྤུ་གུ་རེ་རེ་འདུག་ཟེར་བཞག་ཞུ་གི་ཡོད་རེད། ཨནི་དེའི་སྐབས་སུ་བདུན་ཕྲག་གཅིག་ནང་མི་གཅིག་ད་ང་ཚོས་སྤྱི་བཏང་ནས་དེ་ཚོ་ལ་ད་བྱམས་པ་གླིང་འདི་ང་ཚོ་ལ་དཔེ་མཐུན་ཁོ་ཚོ་གི་སྤུ་གུ་དེ་ཚོ་འདུག་སྙ་ཡ་དེ་ལ་སྡོད་ཡ་དེ་འདྲ་གལ་མེད་པ་བྱས་ད་གང་ཚོད་ང་ཚོས་གི། སོ་སོའི་ཉར་རོགས་ཤིག་ལ་ནི་འདུག་ཟེར་དུས་བྱམས་པ་གླིང་འདིའི་ནང་ལ་ད་ང་ཚོ་ཏི་སི་བྷིའི་སློབ་ཕྲུག་ཚོགས་མི་གཅིག་ཡོད་མོ་རང་གི་འགན་ཁྱེར་ནས་དེ་ནི་འདུག་ཟེར་ནང་མི་རེ་ལ་སྤུ་གུ་རེ་བཞག་རོགས་བྱས་འདུག་བདུན་ཕྲག་རིང་བཞག་རོགས་བྱས་ནས་ཚང་མས་ཀྱི་ད་འདིའི་དངོས་གནས་ཀྱི་ཡག་པོ་ཞུ་གི་འདུག་ལ་ནི་འདུག་ཚང་མས་ཉར་འདོད་ཡོད་ད་དེ་ཡིན་ཙང་ནང་མི་རེ་རེ་ལ་སྤུ་གུ་རེ་རེ་བཞག་གི་ཡོད་རེད་འདིའི་ནང་མི་འདིའི་ད་ཡག་པོ་བྱེད་གི་ཡོད་རེད། རེད།
བརྩོན་འགྲུས་ལགས་དེ་འདྲ་རྒྱལ་ས་ཀ་ཐ་མན་གྲུ་ལ་སླེབས་པའི་སྐབས་ལ་སློབ་ཕྲུག་ཚོ་ག་འདྲ་བྱེད་ནས་བསྡད་རེད་བས་དེ་འདྲ། བཀྲ་ཤིས་ལགས་ཀྱིས་གསུང་ཡག་བྱས་པ་ཡིན་ན་སྤོག་ར་ནང་ལ་ཡིན་ན་ཁྱིམ་ཚང་རེ་རེ་ལ་སློབ་ཕྲུག་ཚོ་ག་འདྲ་སློབ་ཕྲུག་རེ་རེ་རྩིས་སྤྲོད་བྱས་ནས་བདག་པོ་རྒྱབ་ནས་ཞུ་བ་རེད་གསུངས་སོང། ཀ་ཐ་མན་གྲུ་ནང་ལ་སློབ་ཕྲུག་ཚོ་ག་འདྲ་བྱེད་ནས་བསྡད་རེད། ལགས། ལ་དེ་སྤྱི་བཏང་གི་འགྲོ་སྟངས་དེ་ག་འདྲ་སྤོག་ར་དང་གཅིག་པ་གཅིག་པ་འདྲ་པོ་ཅིག་རེད། ཀ་ཐ་མན་གྲུ་ནང་ལོ་ལ་ང་ཚོའི་གི་ད་གཞིས་ཆགས་དེ་འདྲའི་ནང་ལོ་ལ་བཞག་ཡོད་མ་རེད་རོ། བོ་དྷ་མཆོད་རྟེན་གྱི་གཡས་གཡོན་ལ་ནི་ང་ཚོ་ཡི་ཁྱིམ་ཚང་འདི་འདྲ་བྱས་ནི་སྤུ་གུ་རེ་རེ་ཁྱིམ་ཚང་རེ་རེ་ལ་ལོགས་ཀ་ལོགས་ཀ་ལོགས་ཀ་བྱས་ནས་བཞག་ཡོད་རེད་རེད།
རེད། བཀྲ་ཤིས་ལགས་འདི་གཅིག་གསུང་དང་ད་ལོ་ལོ་ལ་ད་ལོ་གུང་སེང་ཡོང་མཁན་སློབ་ཕྲུག་ཚོ་གི་རྒྱབ་ལྗོངས་འདྲ་པོ་གཅིག་ག་འདྲ་རེད་འདུག་ད་ལོ་སློབ་གྲྭ་བོད་ཁྱིམ་སློབ་གྲྭའི་གི་ཡན་ལག་སློབ་གྲྭ་བཞི་ཙམ་ནས་སློབ་ཕྲུག་གང་འཚམ་གཅིག་སླེབས་ཡོད་ས་རེད་ཁྱོན་སློབ་ཕྲུག་ག་ཚོད་འདུག་གས་སློབ་ཕྲུག་ཚོ་གི་རྒྱབ་ལྗོངས་དང་གཅིག་གནས་སྟངས་དང་དེ་ཚོ་ག་འདྲ་འདྲ་པོ་གཅིག་ཆགས་ཀྱི་འདུག་གས།
ད་དེ་འདྲ་དེ་སྤྱིར་བཏང་ནས་ད་ལོ་བོད་ཕྲུག་ཁྱིམ་སྡེ་ཡན་ལག་བཞི་ནས་སྤུ་གུ་གསུམ་གསུམ་བྱས་ནི་འདུག་ཟེར་སྤུ་གུ་བཅུ་གཉིས་ཅིག་དང་དེ་ནི་ང་ཚོ་ཨེཀས་ཀོར་ང་ཚོའི་གི་ཅིག་དགེ་ལགས་ཅིག་ཕེབས་ཡོད་རེད་ཨ་ནི་སྤྱིར་བཏང་ནས་དེ་འདྲ་དེ་ཅི་སྤུ་གུ་དེ་ནང་ལ་ད་སྔོན་མ་ང་ཚོའི་དམིགས་ཡུལ་དེ་ན་སྤྱིར་བཏང་ནས་བོད་ནས་སླེབས་མཁན་དང་བོད་པ་རང་གི་ཆེད་དུ་རེད་དེ་ད་ཡིན་ན་ད་ལོ་འདྲ་པོ་ཡིན་ན་ང་ཚོའི་གི་བོད་པ་པུ་གུ་རྐང་གཅིག་བོད་པ་གཅིག་རེད་ཤག་གཞན་མང་ཆེ་ཚང་མ་དེ་འདྲ་ང་ཚོའི་གི་ད་ཧི་མ་ལ་རི་རྒྱུད་དེ་འདྲ་རེད་ཤག་ཨེ་རྩ་བའི་གི་དེ་འདྲ་ད་ང་ཚོའི་གི་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ནང་ལ་དེ་ང་ཚོ་མི་རིགས་དེ་དབྱེ་བ་མེད་པའི་གི་ཐོག་ནས་ཚང་མ་ལ་དེ་ང་ཚོ་བྱེད་དགོས་ཡོད་ཙང་ད་ང་ཚོའི་དེ་གི་ཐོག་ནས་དེ་ནི་པུ་གུ་ཚོ་ལ་དེ་གང་བྱས། མང་ཆེ་ཚང་མ་ཡུལ་མི་ཡིན་ཙང་དེ་ནི་ཁོང་ཚོ་ལ་གང་བྱས་ད་སོ་སོའི་བོད་པ་དང་གཅིག་པ་གཅིག་རྐྱང་གཅིག་མཚུངས་ཀྱིས་ད་ང་ཚོ་གི་བྱམས་སྐྱོང་དང་ནི་ག་རེ་གནང་ང་ཚོ་གི་དེ་འདྲའི་དབྱེ་འབྱེད་མེད་པའི་ཐོག་ནས་དེ་འདྲ་བྱས་བསྡད་པ་རེད། ཨེ་སྤུ་གུ་དེ་འདྲ་དེ་ཚོ་ཡིན་ན། ཧི་མ་ལའི་རི་རྒྱུད་དེ་ཚོ་ཚང་མ་ཡིན་ན་སྤུ་གུ་དེ་ཚོ་ཉམ་ཆུང་ད་སྤྱིར་བཏང་ནས་དེ་ག་ཤེད་གོང་ཚད་ལ་སྔོན་མ་ནས་ཐེངས་ཅིག་ནས་འགྲོ་མྱོང་བསྡད་དེ་ཡིན་ནས་ཁོང་ཚོ་དངོས་གནས་ཀྱི་ད་ག་ལོག་རེད་ཡིན་བཅས་འགྲོ་མ་མྱོང་རྒྱུ། ནས་འགྲོ་བ་ཡིན་ན་དཔེ་ས་ཆ་ལུང་ཁུག་ཐག་རིང་པོ་ཞུ་དེ་འདྲས་ལ་ཡིན་པའི་ཐོག་ནས་དེ་ཡང་ཕ་མ་ལ་འགྲོ་སོང་དང་འདུ་འཛུལ་གྱི་ཐོག་ནས་དཀའ་ངལ་འཕྲད་པའི་ཐོག་ནས་འདུག་བདེ་སྐྱོ་དེ་འདྲས་རེད་ཤག་ཨོ་དེ་འདྲས་སོང་ཙང་དེ་སྤུ་གུ་དེ་ཚོ་བོད་ཁོ་རང་ཚོ་ཡིན་ན་ཚོར་སྣང་དཔེ་སྐྱིད་པོ་བྱུང་སོང། སློབ་ཕྲུག་གཅིག་མ་གཏོགས་གཞན་པ་ཆ་ཚང་ཅིག་བོད་པ་མ་ཡིན་པ་རེད་འདུག་གསུང་དུས་ཙམ་པ་ཁོང་ཚོ་མང་ཆེ་ཧི་མ་ལ་ཡ་མངའ་ཁུལ་གྱི་ས་གནས་མོན་དང་ད་ཨརུ་ནཱ་ཆལ་ལ་ག་རེ་ཨརུ་ནཱ་ཆལ་དང་ལ་དྭགས་ཁུལ་ནས་ཡིན་གྱི་རེད་པས།

ཀཐ་མན་ཌུ་ལ་བསྡད་པའི་རིང་ལ་སློབ་ཕྲུག་ཚོ་ལ་ཉམས་མྱོང་དང་ཚོར་བ་འདྲ་བོ་དེ་ག་འདྲ་བྱུང་སྟེ་ཁོ་ཚོ་ཁོ་རང་ཚོ་སྒེར་གྱི་ངོས་ནས་རྣམ་པ་ཚོ་ལ་ག་རེ་འདྲ་བོ་ཅིག་གསུང་གི་འདུག་བས། ད་དེ་སྤྱི་བཏང་ད་ཅིང་བཀྲ་ཤིས་ལགས་གསུང་བ་ནང་བཞིན་རེད། ད་དེ་ཁོ་རང་ཚོ་དངོས་གནས་ཀྱི་སྐྱིད་པོ་ཚོར་སྣང་ཤུགས་ཆེན་པོ་ག་ཚོད་བསྟན་ཡོང་གི་འདུག་རེད་བ། ང་ཚོ་སྡེ་ནང་བ་ལ་ཕ་མ་དེ་ཚོ་གིས་ཁོ་རང་ཚོ་སྤུ་གུ་དེ་ཚོ་གི་སྤྱོད་པ་རེད་གཤིས་ཀ་རེད་དེ་ཚོ་ལ་བསྔགས་བརྗོད་བྱས། སྤུ་གུ་དེ་ཚོས་ད་ལན་ཡིན་འདུག། ཚུར་འདིར་ཡོང་དུས་ཙམ་པ་ལ་ནི། མང་པོ་ཅིག་ཧ་གོ་སོང་ལ་ད་སྤུ་གུ་དང་པོ་ཡོང་དུས་ད་ད་ལྟ་ཆ་བཞག་པ་ཡིན་ན་སྤུ་གུ་གི་ཅིག་དྲུང་ལོས་དང་མཐོང་རྒྱ་ཡིན་ནའི་རེད་གང་ཅིའི་ཐོག་ལ་ཁོང་ཚོ་ལ་ཉམས་མྱོང་ཡག་པོ་ཅིག་རག་སོང་ལ་ནི་སྤུ་གུ་དེ་ཚོའི་ཚོར་སྣང་དེ་འདྲས་འདྲ་བོ་ཞིག་ཡོད་རེད་བསམ་གི་འདུག། བརྩོན་འགྲུས་ལགས་ལོ་ཚད་ལོ་ཚད་དང་འཛིན་རིམ་གྱི་ཆ་ནས་སྤུ་གུ་ཚོ་བར་ལ་ཡང་མ་འདྲ་བའི་ཁྱད་པར་ཆེ་ལོས་འདྲ་བོ་ཞིག་འདུག་བས།

རེད་ལས་འཆར་འདིའི་ཆེད་དུ་ཡང་འགྲོ་གྲོན་ཡང་གང་འཚམ་ཅིག་བཏང་དགོས་ཀྱི་ཡོད་ས་རེད་རྣམ་པ་ཚོ་རྒྱལ་ས་ཀཐ་མན་ཌུ་ལ་ཡོད་པའི་ཀྱི་བོད་ཁྱིམ་སློབ་གྲྭའི་ཀྱི་སློབ་ཟུར་ཚོ་གི་འགྲོ་གྲོན་འདི་ཚོ་ཐབས་ཚུལ་ག་འདྲ་ཅིག་གནང་གྱི་ཡོད་ཐབས་ཤེས་ག་འདྲ་ཅིག་གནང་གྱི་ཡོད་ན། རེད་ད་ཨ་རི་ལྟེ་བོད་ང་དོན་འགྲོ་གྲོན་འགྲོ་ཚོ། གྲོན་ཆེ་ལོས་འདྲ་བོ་ཅིག་འགྲོ་གི་ཡོད་རེད་སྤྱི་བཏང་གི། ལང་ད་དེ་འགྲེལ་བཤད་ཏིས་ཅིག་རྒྱག་པ་ཡིན་ན་སྤྱི་བཏང་གི་ང་ཚོ་ཀཐ་མན་ཌུ XTCV དེ་ང་རང་ངོས་ནས་སྡུག་ས་ཡོང་དུས་ཙམ་པ་ལ་ཚགས་ཚུད་པོ་ཅིག་རྩིས་ཀྱི་ཡོད་རོ། ད་ང་རང་ཚོ་གི་རོགས་པ་རེད་སློབ་གྲྭ་ཐོན་པ་དེ་འདྲས་རེད་བལ་ཡུལ་ནང་ལོགས་ལ་ད་ངོ་ཤེས་པ་ཚོང་པ་ཡིན་ནའི་རེད། དེ་བཞིན་དཔལ་འབྱོར་གྱི་གནས་སྟངས་ཡག་ག་ཡོད་པ་དེ་ཚོ་ཆ་ཚང་ལོགས་ལ་ང་ཚོ་གི་ངོ་ཤེས་ཀྱི་བརྒྱུད་ནས་རང་སྡུག་ཞལ་འདེབས་རག་སློང་དེ་འདྲས་བྱེད་ཀྱི་ཡོད་རེད་ཨ་ནི་སོ་སོ་ཀྱི་རྒྱུ་ལས་ཚང་མ་ལོགས་ལ་ངོ་ཤེས་པ་ནས

ཁག་པོ་འདྲ་ཅིག་ཆགས་བསྡད་ཡོད་རེད་དེ་གི་བྱས་ནས་ང་ཚོའི་ཀཐ་མན་ཌུ་ལ་ད་དེ་འདྲས་ཀི་དཔལ་འབྱོར་གི་གནས་སྟངས་དེ་ཏིས་ཅིག་དྲག་ག་ཡོད་དུས་ཙམ་པ་ལ་ང་རང་ཚོ་ངོས་ནས་རྒྱབ་སྐྱོར་གི་རྣམ་པ་འདྲ་བོ་ཞིག་རེད་ད་ལས་འགུལ་དེ་གཉིས་ཆ་གིས་ཧ་རུབ་ཧ་རུབ་བྱས་ནས་འགྲོ་ན་ཚགས་ཚུད་པོ་ཅིག་ཡོང་གི་རོ་ཨ་དེ་བསམ་ནི་རེད། ས་ཆ་ལ་དེ་འདྲ་ཅིག་སྤོག་ར་ཁུལ་ལ་ཡང་དཔལ་འབྱོར་བསྡུ་རུབ་བྱེད་ཡས་དེ་ཚོ་ཕྲན་བུ་དཀའ་ལས་ཁག་ག་ཡོད་པའི་སྐོར་ལ་ད་ལྟ་བརྩོན་འགྲུས་ལགས་ཀིས་འགྲེལ་བཤད་བསྐྱོན་སོང་སྤོག་རའི་ནང་ལ་ཅིག་གི་སློབ་ཕྲུག་ཡོང་མཁན་ཚོ་གི་ཆེད་དུ་དཔལ་འབྱོར་བསྡུ་རུབ་ཞལ་འདེབས་བསྡུ་རུབ་དེ་ཚོ་རྣམ་པ་ཚོ་གིས་ཐབས་ཤེས་ག་འདྲ་ཞིག་གནང་གི་ཡོད་ད་དེ་འདྲ་དེ་གོང་ལ་བརྩོན་འགྲུས་ལགས་གསུང་བ་དེ་ག་རང་རེད་ང་ཚོའི་སྤོག་ར་དེའི་ནང་ལ་ན་ད་ང་ཚོའི་སློབ་ཕྲུག་ཚོགས་མི་དེ་ཉུང་ཉུང་ཞེ་པོ་རེད་ཨེ་ཡིན་ནའི་དེ་འདྲ་ང་ཚོས་གི་སྤྱི་བཏང་ནས་སྤོག་ར་དེའི་ནང་ལ་ད་སློབ་ཕྲུག་གཅིག་པོ་མིན་པའི་གི་ང་ཚོ་གི་སློབ་ཕྲུག་མིན་པའི་གི་དེ་འདྲ་ནང་མི་ན་རེ་ད་སྤྱི་བཏང་ནས་དེའི་ནང་ལ་དེ་འདྲ SOS ཀི་དེ་འདྲ་བོད་ཁྱིམ་ཅིག་ཡོད་རེད་དེ་གི་ད་གང་བྱས་ང་ཚོ་ལ་འདི་རུ་བསྡད་པའི་རིང་ལ་ཁ་ལག་གང་བྱས་ཁོང་ཚོས་གི་ཡར་མར་མོ་ཊ་ད་ཐག་རིང་པོ་ལ་མོ་ཊ་འགྲོ་ཡས་བཟོ་འདྲ་བོ་ད་གང་བྱས་དེ་ཚོའི་ཐོག་ནི་དང་དེ་ནི་ང་ཚོ་མ་རུ་ག་རེ་དཀའ་ངལ་འཕྲད་སོང་ན་དེ་ཚོས་གི་ཁོང་ཚོས་གི་མཚམས་མཚམས་ཡང་ཁྱིམ་ཚང་འདི་ལ SOS གི་ཁྱིམ་ཚང་འདི་ལ་འདུག་བཞག་ཡས་འདྲ་བོ་དེ་འདྲས་གི་ཐོག་ནི་མཐུན་ལམ་ཡག་པོ་ཞེ་ཅིག་གནང་གི་འདུག་དེ་ནི་སྤྱིར་བཏང་ནི་མི་མང་ཚང་མས་གི། ཕྲུ་གུ་ཚོ་ལ་ན་ད་གང་བྱས་ཞལ་འདེབས་ཏིག་ཙ་ཏིག་ཙ་གནང་ཡས་སྤོ་བོ་མི་ནི་ཏིག་ཙ་ཏིག་ཙ་གནང་ཡས་འདྲ་བོ་ཅིག་འདུག་སེ་གནང་གི་ཡོད་རེད་དེ། ཡིན་ནའི་ང་ཚོས་ལ་དེ་འདྲ་སྤྱིར་བཏང་ནས་དེ་འདྲ SOS ཀྱི་སློབ་གྲྭ་ཞིག་ཡོད་རེད་དེ High School སློབ་གྲྭ་ཞིག་ཡོད་རེད་དེ་སྔོན་མ་སྔོན་མ་ད་ང་ཚོས་ཀྱི Project འདི་དམིགས་ཡུལ་འདི་ཡག་པོ་ཞེ་ཅིག་འདུག་ལབ་ནི་སྐད་འཕྲིན་ཅིག་ང་ཚོ་ལ་འདུག་ཅིག་དེ་བླ་མེད་ཐོག་ནས་འདུག་སེ་སྐད་འཕྲིན་ཅིག་བྱས་ཀྱི་གོ་སྐབས་ཅིག་རག་ཡོད་རེད་དེ། དེའི་གོ་སྐབས་དེ་སྐད་འཕྲིན་དེ་དེའི་གི་ད་ཁེ་ཕན་བཟོ་མ་སོང་ན་འདི་ནི་ང་ཚོ་གི་འདི་དེ་འདྲ་དེ་པུ། Feel at home གི Project དེ་ལ་འདུག་ཟེར་འགྲོ་འདོད་སྤྱིར་བཏང་གནང་གི་རེད། དེ་ཡིན་ནའི་དེ་འདྲ་དེ་ནི་གཅིག་པུ་གི་དེ་འདྲ་དེ་འགྲོ་སོང་དེ་དམ་ཚུགས་གི་ང་ཚོར་འདང་གི་ཡོད་མ་རེད། དེ་འདྲ་དཔེ་བྱས་ན་བདུན་ཕྲག་གཉིས་ནང་ལ་ད་ང་ཚོ་གི་ད་ལོ་འདྲ་བོ་ཡིན་ན་འབུམ་གསུམ་དང་ཕྱེད་ཀ་འདྲ་བོ་ཅིག་འདུག་འགྲོ་གི་འདུག་བརྩོན་འགྲུས་ལ་སོང་བ་ཞེས་གསུངས། འདི་དང་དེའི་སྐབས་སུ་ལ་དེ་ནི་ང་ཚོས་གང་བྱས་འོ་འདི། ད་དེའི་ནང་ལ SOS ཀྱི་བོད་ཁྱིམ། དེ་ནི་ལག་ཤེས་དེ་ཚོ་གྱི་ཚང་མས་ཀྱི་ཧ་རུག་བུ་རུག་ང་ཚོ་ལ་ཡར་མར་མོ་ཊ་གཏང་ཡས་བཟོ་འདྲ་བོ་ཡང་དེ་འདྲས་ཀྱི་མཚམས་མཚམས། དེ་འདྲས་ཀྱི་ད་གང་བྱས་འགྲོ་སོང་ཆུང་ཆུང་ཆུང་ཆུང་རུ་ཡང་དེ་འདྲས་ཀྱི་མཉམ་ཞུགས་ཁོང་ཚོའི་སྒོ་ནས་མཉམ་ཞུགས་བྱེད་ཡས་འདྲ་བོ་དེ་ཚོ་དཔེ་ཡག་པོ་གནང་གི་འདུག་མི་མང་ཚང་མས་ཀྱི་ཧ་རུག་བུ་རུག། དེ་ནས་གནང་གི་འདུག་དེ་ནས་དེའི་སྐབས་ད་ལོ་འདྲ་བོ་ཡིན་ན་ང་ཚོས་ཀྱི། TCV ཀྱི་ཡང་སོ་སོའི་ཀྱི་རོགས་པ་དེ་འདྲ་དེ་འདྲ་ཨ་རི་ལ། TCV སློབ་ཕྲུག་ཚོགས་པ་དེ་ཚོའི་ནང་ནས་དེ་ཁོང་ཚོས་ཀྱི་ཡང་ཏིག་ཏིག་ཙ་ང་ཚོ་ལ་ཞལ་འདེབས་དེ་འདྲ་གནང་ཡོད་རེད་འོ་དེ་འདྲའི་ཐོག་ནས་རེད། ང་ཚོ་ད་མུ་མཐུད་ནས་འདི་གནང་བསྡད་ཀྱི་ཡོད་རེད། ད་ནས་ལོ་བཅོ་ལྔ་བཅོ་ལྔ་ཙམ་གྱི་གོང་ལ་ད་ལས་བྱ་དེ་འགོ་བཙུགས་འདུག་ལས་བྱ་དེ་ཐོག་མ་འགོ་བཙུགས་པའི་སྐབས་སུ་ད་ཅིག་ལས་བྱ་དེ། གོ་སྒྲིག་བྱེད་མཁན་སྐབས་དེ་དུས་ལས་ཀ་བྱེད་མཁན་དེ་འདྲའི་ཁོངས་སུ་བཀྲ་ཤིས་ཚེ་རིང་ལགས་ཡང་ཡོད་ས་རེད། བཀྲ་ཤིས་ལགས་ལས་བྱ་དེ་ཐོག་མ་གཅིག་གིས་ག་འདྲ་བྱས་ནས་འགོ་བཙུགས་རེད་བས། སྐབས་དེ་དུས་རྣམ་པ་ཚོ་ལས་བྱ་དེ་འགོ་བཙུགས་མཁན་གྱི། སྐབས་དེ་དུས་ཀྱི་འབྲེལ་ཡོད་ཚོ་གི་དགོངས་པ་དང་འཆར་གཞི་དང་དམིགས་ཡུལ་གཙོ་བོ་འདྲ་བོ་ཅིག་ག་རེ་བཟུང་ཡོད་རེད་བས། ཨ་ནི་ལས་བྱ་དེ་ཐོག་མ་འགོ་བཙུགས་སྟངས་སྐོར་ལ་གཅིག་འགྲེལ་བཤད་ཅིག་སྐྱོན་གནང་དང། ད་རིག་འཛིན་ལགས་དེ་འདྲ་དེ་རེད་ང་ཚོ་གི་སྤོག་ར་ནང་ལ་ད་སློབ་ཕྲུག་ཚོགས་པ་དེ་ཉིས་སྟོང་ལྔ་ལ་འདུག་འགོ་བཙུགས་རེད་དེ་ནི་ང་ཚོས་གི་ཉིས་སྟོང་ལྔ་ལ་འགོ་བཙུགས་དེ་ནི་ང་ཚོས་གི་དེའི་ནང་ལ་དེ་འདྲ་སྤྱིར་བཏང་ནས་སློབ་ཕྲུག་ཚོགས་པ་དེའི་ནང་སྔོན་མ་དེའི་སྐབས་སུ་ལ TCV ནང་ལ་བོད་ནས་ཕྲུ་གུ་སླེབས་པའི་གི་དཀའ་ངལ་དང་དེ་འདྲའི་སྐབས་སུ་གུང་གསེང་འགྲོ་ས་མེད་པའི་གི་ཕྲུ་གུ་མང་ཆེ་ཚང་མ་དེ་འདྲ་དེའི་གི་སློབ་ཕྲུག་ཚོགས་པ་དེའི་ནང་ལ་འཛུལ་ཏེ་ང་རང་འདྲ་བོ་དེ་འདྲ་དེའི་ནང་ལ་འདུག་སེ།

དང་པོ། ཉིས་སྟོང་དྲུག་ལ་འགོ་བཙུགས་ནས་ལོ་གཉིས་རིང་ང་ཚོ་སྤོག་ར་རང་གིས་འདུག་སེ་མཉམ་ཞུགས་བྱས་ཏེ། དེའི་སྐབས་སུ་ལ་དེ་ནི། ལས་རིམ་དེ་ཡག་པོ་བྱུང་འདུག་ལབ་ནི་ཀཏ་མན་ཌུ་གིས་དེ་ནི་ལོ་གཉིས་རྗེས་ལ་ཀཏ་མན་ཌུ་ཁོང་ཚོ་གིས་འདི་ནང་ལ་མཉམ་ཞུགས། Feel at Home ལ་ནི་འདུག་སེ་ཁོང་ཚོ་གིས་མཉམ་ཞུགས་བྱས་ནས་ད་ད་ལྟ་བར་ལོ་བཅུ་བདུན་འགྲོ་རེད། ད་ལོ་བཅུ་བདུན་ནང་ལ་ལོ་གཉིས་ང་ཚོ་འདི lockdown གིས་འདི་འདྲ་ང་ཚོ་གིས་ལེན་ཐུབ་ཡོད་མ་རེད་དེ། ད་གང་བྱེད་འདིའི་ནང་ལ་དེ་སྤུ་གུ་ཉིས་བརྒྱ་ཙམ་གཅིག་འདུག་ལེན་པ་བྱུང་ཡོད་རེད། བཀྲ་ཤིས་ལགས་འདི་གཅིག་གསུངས་ད་ལྟ་རྣམ་པ་ཚོ་ལས་བྱ་འདིའི་ཐོག་ལ་ད་ལོ་ངོ་མང་པོ་སྐུ་ལས་བསྐྱོན་མཁན་ཆགས་བསྡད་ཀྱི་ཡོད་རེད་བཀྲ་ཤིས་ལགས་དང་བརྩོན་འགྲུས་ལགས་རྣམ་པ་ཚོ་འདི་བྱེད་དུས་ཙམ་པ་ལས་བྱ་འདི་ཚོ་གནང་བའི་སྐབས་སུ་ད་སློབ་ཕྲུག་གུང་སེང་འགྲོ་ས་མེད་མཁན་ཕ་མ་རྒྱང་ཐག་རིང་པོ་ཡོད་མཁན་ནང་མི་སྤུན་མཆེད་དེ་ཙམ་མེད་མཁན་དེ་འདྲས་ཀྱི་སློབ་ཕྲུག་མང་པོ་ཅིག་ལོ་ལྟར་རྣམ་པ་ཚོ་གི་གུང་སེང་ལེན་སྤུ་གུ་ཚོ་ལ་གང་ལྟར་འདིའི་ཐོག་ནས་ཉམས་མྱོང་ཕྱུག་པོ་ཅིག་ཡོང་གི་ཡོད་རེད་དེ་ཚོའི་ཐོག་ནས་ཁྱོད་རང་ཚོ་སྒེར་ལ་ཚོར་བ་འདྲ་བོ་ཅིག་ག་འདྲས་ཡོང་གི་འདུག་གས་འདོད་བློ་ཚིམ་པ་འདྲ་བོ་ཞིག་ཡོང་གི་འདུག་གས། ལས་བྱ་ད་ཐེངས་མ་གཅིག་འགྲུབ་བའི་རྗེས་ལ། ཁྱོད་རང་ཚོ་ལ་ཚོར་བ་ག་འདྲས་འདྲ་བོ་ཅིག་ཡོང་གི་འདུག་གས། ད། ད་ང་རང་འགྲོ་བ་ལེ་ན་དེ་ཕྱི་ད་ནས་ད་ང་རང་དང་ང་རང་གི་རོགས་པ་ཚང་མ་ལ་ག་རེ་རེད་ལབ་ན། ད་དེའི་དངོས་གནས་ཀྱི་ལས་རིམ་དེ་ཡིན་ནའང་རེད་དེ་ཚང་མ་ཡག་ཏུ་ཡག་ཏུ་ཅིག་འགྲོ་བའི་ཅིག། རྐྱེན་གཅིག་དང་དེ་ནི། སོ་སོའི་སློབ་ཕྲུག་ཚོགས་པ་གཅིག་པ member ཀྱི་ཞེས་ང་ཚོ TCV member ཀྱི་དེ་ནང་མི་ནས་རེད་དེ་ཚོ་གི་དེ་འདྲས་ཀྱི support དེ་འདྲ་ཤུགས་ཆེན་པོ་ཞེ་པོ་གནང་སྐབས་སུ་ལ་དེ་ནི་ཚོགས་པ་ཁག་གི་དེ་འདྲ SOS འདྲ་བོ་དེ་ཚོ་གི་ང་ཚོ་ལ་དེ་འདྲས་མཐུན་ལམ་དེ་འདྲས་ཁྱོད་རང་ཚོས་བྱེད་མ་ཐུབ་ན་ཁྱོད་རང་ཚོས་བྱེད་འགྲོ་སོང་ཅིག་བྱེད་ན་ཡར་མར་ཅིག་བྱོས་དེ་འདྲས་ཀྱི་སེམས་ཤུགས་མང་པོ་ཞེ་གཅིག་སྤར་བའི་སྐབས་སུ་ལ་སོ་སོ་ལ་ཚོར་བ་ག་འདྲས་ལ་ནི་ད་དངོས་གནས་འདི་ང་ཚོས་སོ་སོའི་ཀྱི་འགྲིག་བཞག་ལས་དེ་དེའི་དངོས་གནས་ཀྱི་ད་གང་བྱས། སྤུ་གུ་ད་ཁོང་ཚོ་ལ་གུང་སེང་འགྲོ་མ་མྱོང་རྒྱུ་དེ་ཚོ་ལ་ཅིག་ཉམས་མྱོང་གོ་སྐབས་འདི་ང་ཚོས་སྤྲད་ཐུབ་པ་འདི་ང་ཚོས་ཀྱི་བྱུང་བཞག་འདི་ང་ཚོས་ཀྱི་སྤྱིར་བཏང་གི་དེ་རྒྱལ་བ་རིན་པོ་ཆེ་བཀའ་བཞིན་བཟུང་དེ TCV གི logo ནང་ལ Others before self ལབ་དེ་འདི་ང་ཚོས་ཀྱི་ད་རང་འདི་ཚོར་བ་འདི་འགྲིག་བཞག་ཨ་མ་ལགས་རྗེ་བཙུན་པད་མ་ལགས་ཀྱི་སྔོན་མ་གསུངས་པ་བཞིན་བཟུང་འདི་ང་ཚོས་འདི་འགྲིག་བཞག་ལབ་ནི་ང་ཚོ་ལ་དཔེ་དགའ་ཚོར་བྱུང་འདུག་འདི་ད་དུང་ཡིན་ནའང་མ་འོངས་པ་ནི་དོན་དུ་ཁ་སང་ན TCV ནི་སྤུ་གུ་མེད་པ་ཡིན་ན་ཤེས་མེད་དེ་ཡོད་ན་ང་ཚོ་མུ་མཐུད་ནས་ཏན་ཏན་དེ Project དེ་ད་རང་གནང་གི་ཟེར་ང་ཚོ་ལ་སེམས་ཤུགས་འཕར་མ་ཅིག་སླེབས་ཡོང་གི་འདུག་དེ་སྐོར་རྒྱབ་སྐྱོར་དང་ཕྱི་ཕྱི་ནས་དང་རོགས་པ་དེ་ཚོ་གི་ཁྱོད་ཚོས་འདི་དཔེ་ཡག་པོ་འདུག་ཁྱོད་ཚོས་འདི་དངོས་གནས་ཀྱི་འདི་ལྟར་སོ་སོའི་གི་དེ་ཅིག་རེད་ད་དྲན་ནི་ཁོང་ཚོའི་གི་སེམས་ཤུགས་དེ་འདྲ་སྤར་བ་ཚོ་འདི་ང་ཚོས་འདི་འགྲིག་ཤག་བསམ་པའི་རོགས་པ་ཚོ་ཚང་མ་ལ་ང་ཚོ་ཚོར་བ་ཤུགས་ཆེན་པོ་སླེབས་ཀྱི་འདུག།
ལོ་ལྟར་བལ་ཡུལ་རྒྱལ་ས་ཀཏ་མན་ཌུ་དང་སྤོག་ར་གཉིས་ནང་ལ་ཡོད་པའི་བོད་ཕྲུག་ཁྱིམ་སྡེའི་སློབ་གྲྭའི་གི་སློབ་ཟུར་ཚོགས་པ་ཚོ་གི་དགུན་ཁའི་གུང་སེང་འགྲོ་ས་མེད་པའི་བོད་ཕྲུག་ཁྱིམ་སྡེ་གི་སློབ་ཕྲུག་མང་པོ་ཅིག་ཟླ་བ་གཅིག་ཙམ་ཅིག་ཀཏ་མན་ཌུ་དང་སྤོག་ར་གཉིས་ལ་གུང་སེང་ལེན་གི་ཡོད་རེད། ལས་བྱ་འདིའི་སྐོར་ལ་ཀཏ་མན་ཌུ་བོད་ཁྱིམ་སློབ་ཟུར་ཚོགས་པའི་ཚོགས་གཙོ་བསྟན་འཛིན་བརྩོན་འགྲུས་ལགས་དང་སྤོག་ར་བོད་ཁྱིམ། སློབ་གྲྭའི་གྱི་སློབ་ཟུར་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་གཉིས་ཀྱིས་ངོ་སྤྲོད་དང་འགྲེལ་བཤད་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་རིག་འཛིན་ལགས་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་ཆེ།